ཞུ་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་དབང་མཆོག་གིས་ཧྥ་རན་སིའི་ནང་བོད་མི་ཚོ་མཇལ་འཕྲད་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་དྲན་པའི་སྒོ་ནས ྋགོང་ས་མཆོག་གི་བཀའ་དགོངས་ཇི་བཞིན་བསྒྲུབ་དགོས་སྐོར་སོགས་གསུངས་ཡོད་པའི་སྐོར་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེའི་རྗེས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད། བོད་མིའི་ཁྲོད་ལ་གོང་ས་མཆོག་གིས་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་ནས་ཐོན་པ་སྐབས་དང་པོ་གི་འབུམ་རམས་པ་སློབ་ཐོན་པ་བདུན་ལ་ཐུགས་དགྱེས་ཚོར་ཆེན་པོ་གི་སྒོ་ནས་མཇལ་ཁ་སྩལ་ཡོད་སྐོར། མཇུག་ཏུ།
འབྲས་སྤུངས་སྒོ་མང་གྲྭ་ཚང་གི་ཨ་མདོ་མཁན་ཆེན་དགེ་འདུན་རྒྱ་མཚོ་ལགས་ཀྱི་རྣམ་ཐར་ལས་དགའ་ལྡན་ཕོ་བྲང་གཞུང་དང་འབྲེལ་ཡོད་ཀྱི་ལོ་རྒྱུས་ངོ་སྤྲོད་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། ཐོག་མར་གསར་འགྱུར་བཤད་རྒྱུ།

དེ་རིང་གོང་ས་མཆོག་ལ་མཇལ་ཁ་ཞུས་པའི་སྐབས་མགོན་པོ་གང་ཉིད་ཀྱིས་འཛམ་གླིང་ནང་ཞི་བདེ་ནི་མེད་དུ་མི་རུང་བ་ཞིག་ཡིན་སྐོར་བཀའ་བསྩལ་བ་དང་སྦྲགས་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་དང་ཆོས་ལུགས་འཆམ་མཐུན་དགོས་པའི་སྐོར་བཀའ་བསྩལ་སོང་ཞེས་དང། ནང་ཆོས་ནི་རྒྱ་གར་ནས་དར་བ་ཞིག་ཡིན་དུས་མགོན་པོ་གང་ཉིད་རྒྱ་གར་ལ་ཐུགས་མཉེས་པོ་ཡོད་ཅེས་སོགས་བཀའ་སློབ་བསྩལ་ཡོད་སྐོར་ཁོང་གིས་འགྲེལ་བརྗོད་གནང་ཡོད་པ་རེད། སྐུ་ཞབས་རམ་དཱ་ས་ཨཱ་ཏི་ཝཱ་ལི་ལགས་ནི་རྒྱ་གར་གྲོས་ཚོགས་གོང་མའི་འཐུས་མི་ཞིག་ཡིན་ཞིང་ཁོང་ནི་རྒྱ་གར་སྤྱི་དམངས་ཆབ་སྲིད་ཚོགས་པ་ཀ་ཡི་ཚོགས་གཙོ་ཡིན་པ་དང་ཆབ་སྲིད་ཚོགས་པ་དེའི་དམིགས་ཡུལ་ནི་མཁས་དབང་སྦི་ཨར་ཨམ་བེ་ཀར་ལགས་ཀྱི་བཞེངས་ཕྱོགས་རྒྱུན་སྐྱོང་གནང་རྒྱུ་དང་རིགས་དམའ་བའི་མི་རིགས་ཀྱི་བདེ་དོན་ལ་རྒྱབ་སྐྱོར་གནང་རྒྱུ་དེ་ཡིན་འདུག། གཟའ་ཟླ་བར་སྐུ་ཞབས་རམ་དཱས་ཨ་ཏི་བྷ་ལེ་ལགས་ཀྱིས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་མཇལ་ཁ་ཞུ་དོན་སྐོར་ངོ་སྤྲོད་གནང་བར། རྒྱ་གར Maharashtra མངའ་སྡེའི་གྲོང་ཁྱེར་མོམ་པའི་ནང་རིང་མིན་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་ཉིན་མཁས་དབང BR Ambedkar ལགས་དང་འབྲེལ་བའི་མཛད་སྒོ་ཞིག་གི་སྟེང་གོང་ས་སྐྱབས་མགོན་ཆེན་པོ་མཆོག་ཚོགས་མགོན་དུ་གདན་འདྲེན་ཞུ་སླད་བཅར་བ་ཡིན། མཁས་དབང Ambedkar ལགས་ནི

ཡི་གེ་ཞིག་བཏང་སྟེ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་བཀོད་སྒྲིག་བྱས་པའི་དགོང་ཚིགས་ཐོག་མཉམ་ཞུགས་མ་གནང་ཞེས་རེ་སྐུལ་བྱས་པའི་སྐབས་སུ་སྐུ་ཞབས་རམ་དཱ་སི་ཨཱ་ཏཱ་བྷ་ལེ་ལགས་ཀྱིས་གསར་འགྱུར་བརྒྱུད་ལམ་ཁག་ཏུ་བོད་དོན་བདེན་མཐའ་གསལ་བའི་ཡིད་ཆེས་ཡོད་ཅེས་གསུངས་ཡོད་པ་རེད།

གསལ་སྟོན་བྱས་པ་དང་སྦྲགས་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་རྒྱ་ནག་གཞུང་གིས་བོད་ཀྱི་ལོ་རྒྱུས་དང་རིག་གཞུང་དགའ་ལྡན་ཕོ་བྲང་ཐེ་བའི་སྒྲིག་འཛུགས་ཀྱི་སྐོར་འཁྱོག་བཤད་བྱེད་བཞིན་པར་ཁ་གཏད་གཅོག་རྒྱུར་དབང་ཚད་སྤྲད་ཡོད་པ་སོགས་འགྲེལ་བརྗོད་གནང་འདུག་ཕྱི་ཚེས་གསུམ་ཉིན་གྱི་སྔ་དྲོ་སྲིད་སྐྱོང་མཆོག་གཟའ་མཇུག་སློབ་གྲྭར་གཟིགས་སྐོར་དུ་ཕེབས་ཏེ་དགེ་སློབ་རྣམས་ལ་མཇལ་འཕྲད་གནང་བ་དང་ཕྱི་དྲོ་ཧྥ་རན་སིའི་རྒྱལ་ས་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཕེབས་ཐོན་གནང་ཡོད་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་ཡིན། ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གིས་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་ནས་སྐབས་དང་པོའི་འབུམ་རམས་པ་ཐོན་མཁན་མི་བདུན་པོར་ཐུགས་དགྱེས་ཚོར་ཆེན་པོའི་སྒོ་ནས་མཇལ་ཁ་བསྩལ་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་སྦེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཉེ་བའི་ཆར་རྒྱ་གར་ལྷོ་ཕྱོགས་སྦེང་ལོར་གྲོང་ཁྱེར་དུ་རྟེན་གཞི་ཆགས་པའི་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་དུ། སྐབས་དང་པོ་གི་བོད་ཀྱི་སྐད་ཡིག་རིག་གཞུང་གི་ཐོག་ནས་འབུམ་རམས་པ་སློབ་གཉེར་བ་བདུན་སློབ་ཐོན་མཛད་སྒོ་གནང་ཡོད་པ་བཞིན། འབུམ་རམས་པ་སློབ་ཐོན་པའི་དགེ་བཤེས་རོང་བོ་བློ་བཟང་སྙན་གྲགས་ལགས་དང་དགེ་བཤེས་བློ་བཟང་སྨོན་ལམ་ལགས། དགེ་བཤེས་བློ་བཟང་དངོས་གྲུབ་ལགས་དང་སློབ་དཔོན་བསོད་ནམས་རྒྱལ་མཚན་ལགས།

རྒྱལ་བ་རིན་པོ་ཆེར་དམིགས་བསལ་གྱི་མཇལ་ཁ་ཞུ་ཐུབ་པར་སྐལ་བ་བཟང་པོ་དང་རྒྱལ་བ་རིན་པོ་ཆེ་ཐུགས་དགྱེས་ཚོར་ཆེན་པོ་བྱུང་བ་གི་སྐོར་འབྲེལ་བརྗོད་གནང་གི་འདུག། ད་རིང་ང་ཚོ་ད་ཉིན་བཟང་པོ་ཆགས་བསྡད་ཡོད་རེད་ད་ལྟ་ང་ཚོའི་བོད་ཁྱིམ་ནང་ནས་ད་ཅིག་འབུམ་རམས་པ་ཐོན་པ་ཨ་ནི་ཐེངས་མ་དང་པོ་ཆགས་བསྡད་ཡོད་རེད་ད་ད་ལྟའི་ཆ་ལ་སྔོན་མ་ནས་བོད་ཁྱིམ་ད་གཅིག་སྟོང་དགུ་བརྒྱ་དྲུག་ཅུ་ནས་འགོ་བཙུགས་ནས་བྱས་ནས་ད་སྔོན་འགྲོ་ནས་ཡར་འགོ་བཙུགས་ནས་ད་ད་ད་ཐ་མ་ད་ཅིག་གཙུག་ལག་སློབ་གཉེར་ཁང་གི་ནང་ལ་ད་ཅིག་ལག་ཁྱེར་མཐོ་ཤོས་ཚད་མཐོ་ཤོས་འདི་ད་འབུམ་རམས་པ་ཆགས་བསྡད་ཡོད་རེད་ད་འདི་ཕུལ་དུས་ཀྱི་ཨ་ནི་ཉིན་མོ་ཅིག་ཆགས་དུས་ད་ད་རིང་དམིགས་བསལ་ང་ཚོ་ཡ་ཨ་ནི་རྒྱལ་བ་རིན་པོ་ཆེ་ལ་མཇལ་ཁ་ཅིག་ཐོབ་སོང་ད་སྐལ་བ་བཟང་པོ་བྱུང་སོང་ར་ཨ་ནི་རྒྱལ་བ་རིན་པོ་ཆེ་ལགས་ཀྱིས་ད་གཙོ་བོ་དེ་ཁོ་རང་རྣམས་ཀྱི་ཨ་ནི་འབུམ་རམས་པ་རྣམ་པ་ཚོ་གི་ད་དཔྱད་རྩོམ་རེ་རེ་བྱས་གཟིགས་གནང་སོང་ཨ་ནི་ཆ་ཚང་ལ་མཉེས་པོ་ཞེ་པོ་གནང་སོང། འབུམ་རམས་པ་སློབ་ཐོན་པ་དགེ་བཤེས་བློ་བཟང་དངོས་གྲུབ་ལགས་ནས་ཁོང་གིས་གཞུང་ལུགས་དང་ལག་ལེན་ཟུང་འབྲེལ་གྱི་ཐོག་ནས་བྱ་ཚིག་གྲུབ་ཚུལ་ལ་དཔྱད་པ་གི་བརྗོད་གཞི་དང་འབྲེལ་ཏེ་དཔྱད་རྩོམ་བྲིས་ཡོད་པས། གོང་ས་མཆོག་ལ་སྤྱན་འབུལ་ཞུ་བར་ཐུགས་མཉེས་པོ་གནང་བ་དང། དཔྱད་རྩོམ་དེས་མ་འོངས་པར་གཞོན་སྐྱེས་ཚོར་ཕན་ཐོགས་འབྱུང་རེ་ཡོད་པ་གི་སྐོར་འབྲེལ་བརྗོད་གནང་གི་འདུག། ལགས་རེད། ངའི་བརྗོད་གཞི་འདི་གཞུང་ལུགས་དང་ལག་ལེན་ཟུང་འབྲེལ་གྱི་ཐོག་ནས་ང་རང་ཚོ་བྱ་ཚིག་གྲུབ་ཚུལ་ལ་དཔྱད་པ་ཟེར་དེ་རེད། དོན་དག་རྡོག་རྡོག་འདྲ་བོ་འདི་བརྡ་སྤྲོད་གཞུང་ལུགས་དང་འབྲེལ་བ་ཡོད་རྒྱུའི་ཆ་དེ་རེད་ང་རང་ཚོ་བོད་པའི། དེ་ཡིན་དུས་ད་དེང་གི་གོང་ས་མཆོག་ལ་སྤྱན་འབུལ་ཞུ་ཡོང་དུས་གོང་ས་མཆོག་དེ་གཟིགས་སོང་རོགས་ལ་གཟིགས་ནས་ཨ་ནི་འགྲིག་ག་འགྲིག་ག་ཟེར་གསུངས་སོང་ང་རང་འདོད་པ་ཚིམ་པོ་འདྲ་ཅིག་ད་ཅིག་བྱུང་སོང་རོགས་ལ་ད་འདི་གི་མ་འོངས་པ་ལ་ད་ཅིག་ང་རང་ཚོ་བོད་པའི་རིག་གཞུང་ལ་དུང་བ་ཡོད་མཁན་རེད་ད་ག་ནང་བཞིན་གྱི་ད་མ་འོངས་པའི་ང་རང་ཚོ་གཞོན་སྐྱེས་རེད་དེ་ཚོ་ལ་ཅིག་ཡང་ང་རང་དེ་གི་དཔྱད་རྩོམ་འདི་བརྒྱུད་ནས་ཕན་ཐོགས་ཡོང་གི་རེད་བསམ་གི་བསམ་འདྲ་ཞིག་ཡོད་ལ།
གཞན་ཡང་འབུམ་རམས་སློབ་ཐོན་པ་ས་རཱ་མཐོ་སློབ་ཀྱི་ལོ་རྒྱུས་སློབ་དཔོན་བསོད་ནམས་རྒྱལ་མཚན་ལགས་ནས། བོད་ནང་ང་ཚོ་དང་ཤེས་ཚད་མཉམ་པ་མང་བོ་ལ་འདི་འདྲ་གི་གོ་སྐབས་ཧ་ལམ་རག་མི་ཤེས་པ་ཆགས་ཡོད་པ་དང། སོ་སོ་ལ་གོ་སྐབས་རག་ནས་སློབ་ཐོན་དང་འབྲེལ་གོང་ས་མཆོག་ལ་མཇལ་ཁ་ཞུ་རྒྱུ་བྱུང་བ་དེར་ཐུགས་དགྱེས་ཚོར་གནང་བ་ལ་ཧ་ཅང་དགའ་བོ་བྱུང་ཞེས་འབྲེལ་བརྗོད་གནང་གི་འདུག། ཐུགས་མཉེས་པོ་ཞེ་པོ་བྱུང་ཤག་སོ་སོ་རང་ཉིད་ནས་འདི་འདྲའི་གནས་ཁར་སློབ་གནས་གཅིག་གི་སྒང་ནས་མཇལ་ཁ་ཞུ་ཡག་དེ་དང་པོ་ཡིན་པ་སོང་ཙང་རྦད་དེ་དགའ་བོ་ཞེ་པོ་བྱུང་ཧ་ལམ་གནས་ཁར་འདི་འདྲའི་གོ་སྐབས་ཆ་མཚོན་པ་ཡིན་ན་བོད་ནང་དང་ང་རང་ཚོ་གནས་ཁར་ཤེས་ཚད་མཉམ་པ་དེ་འདྲ་མང་པོ་ཞིག་ལ་གོ་སྐབས་འདི་རྩ་བ་ཉིད་ནས་རག་མི་ཤེས་པ་གི་བཟོ་ལྟ་འདྲ་བོ་ཅིག་ཡིན་དེ་རྦད་དེ་གནས་ཁར་ད་འདི་དགའ་བོ་ཞེ་པོ་བྱུང་ཤག། རྒྱ་གར་ལྷོ་ཕྱོགས་སྦེང་ལོར་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་དགེ་རྒན་འབུམ་རམས་སློབ་ཐོན་པ་ཨ་འབྲུག་དཀོན་མཆོག་ལགས་ནས། སློབ་མ་གསོ་སྐྱོང་བྱ་དགོས་ན་དགེ་རྒན་ཡར་རྒྱས་སུ་གཏོང་དགོས་པ་དང། དེ་ལ་གནས་རིམ་མང་བོ་གི་ཆ་རྐྱེན་དང་ཞིབ་འཇུག་གི་རྒྱབ་ལྗོངས་ལག་བསྟར་གྱི་ཉམས་མྱོང་བཅས་དགོས་པ་ཚང་མ། དེང་རབས་ཀྱི་མཐོ་རིམ་སློབ་གྲྭར་མེད་ཐབས་མེད་པ་གི་ཆ་རྐྱེན་ཞིག་རེད་ཅེས་འགྲེལ་བརྗོད་གནང་གི་འདུག།
སློབ་མ་གསོ་སྐྱོང་བྱེད་དགོས་ན་དགེ་རྒན་ཟེར་དུས་དགེ་རྒན་རང་ཉིད་ཡར་རྒྱས་གཏང་དགོས་པ་རེད་སློབ་མ་ཡར་རྒྱས་གཏང་དགོས་ན། དེ་ལ་དགེ་རྒན་ཡར་རྒྱས་གཏང་དགོས་ན་གནས་རིམ་མང་པོ་ཞིག་གི་ཐོག་ནས་ཆ་རྐྱེན་དགོས་ཀྱི་ཡོད་པ་དང། ཨཱ་ནི་ཞིབ་འཇུག་གི་རྒྱབ་ལྗོངས་དགོས་ཀྱི་ཡོད་པ་དང། ཨཱ་ནི་ལག་བསྟར་གྱི་ཉམས་མྱོང་དགོས་ཀྱི་ཡོད་པ་དང་འདི་ཚོ་ཚང་མ་དེང་རབས་ཀྱི་མཐོ་རིམ་སློབ་གྲྭ་ཅིག་ལ་ཨཱ་ནི་དེ་གའི་སློབ་དཔོན་གྱི་གནས་བབ་འདྲ་བོ་ཅིག་ཁེལ་དགོས་ཀྱི་ཡོད་པ་ཡིན་ན་ཁོ་མེད་ཐབས་མེད་པའི་སྤྱི་ཚོགས་དང་སྒྲིག་འཛུགས་དང་སློབ་གྲྭ་དང་མི་སྒེར་ཚང་མ་ལ་མེད་ཐབས་མེད་པའི་ཆ་རྐྱེན་ཅིག་ཆགས་ཀྱི་ཡོད་རེད། དེ་ལྟར་ད་དུང་ཁོང་ཚོས་འབུམ་རམས་སློབ་ཐོན་པ་དགེ་བཤེས་བློ་བཟང་སྨོན་ལམ་ལགས་ནས། བོད་ཀྱི་དཔེ་མཛོད་ཚན་རིག་ལ་ཞིབ་འཇུག་གི་ཆེད་རྩོམ་དང། དགེ་བཤེས་རོང་བོ་བློ་བཟང་སྙན་གྲགས་ལགས་ནས་གསང་སྔགས་ལས་བྱུང་བ་གི་གཉུག་མའི་རླུང་སེམས་ཕྲ་མོ་གི་སྐོར། སྨན་ཤེར་བློ་གྲོས་ལགས་ནས་བོད་བཙན་པོའི་རྒྱལ་རབས་དང་ཐང་རྒྱལ་རབས་ཀྱི་འབྲེལ་ལམ་གི་སྐོར་དང། ལོ་རྒྱུས་སློབ་དཔོན་གཙང་ཕྲུག་སྟོབས་ལགས་ནས་བྲལ་རྟགས་དོན་རྐྱེན་གི་སྐོར་སོགས་ལ་ཆེད་རྩོམ་བྲིས་ཏེ། ལོ་བཞི་ལ་ཞིབ་འཇུག་སློབ་གཉེར་གནང་བ་བརྒྱུད་འབུམ་རམས་པ་གི་དམ་བཅའ་བཞག་གནང་མཛད་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན་མུ་མཐུད་ནས་གསར་འགྱུར་བཤད་རྒྱུ། བོད་དོན་ལས་འགུལ་བ་འཇམ་དབྱངས་བསྟན་འཛིན་ལགས་ཀྱིས་རྒྱ་གར་ནང་བོད་དོན་ཆེད་ལྕགས་རྟ་སྐོར་སྐྱོད་ཀྱི་ལས་འགུལ་ཐེངས་གཉིས་པ་དེ་སྤེལ་འགོ་བཙུགས་ནས་ཉིན་བཞི་ཕྱིན་པའི་སྐབས་ཀྱི་གནས་ཚུལ་སྐོར་འདི་གའི་ས་གནས་གསར་འགོད་པས་གནས་ཚུལ་བཏང་ཡོད། བོད་དེ་ནམ་ཡང་མ་བརྗེད་ཅེས་པའི་བརྗོད་ཚིག་ཐོག་འཇམ་དབྱངས་བསྟན་འཛིན་ལགས་ཀྱིས་བོད་དོན་ཆེད་ལྕགས་རྟ་བསྐོར་སྐྱོད་ཀྱི་ལས་འགུལ་ཐེངས་གཉིས་པ་དེ་ཟླ་འདིའི་ཕྱི་ཚེས་གཅིག་ཉིན་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀོབ་པའི་བོད་མིའི་གཞིས་ཆགས་ནས་འགོ་བཙུགས་ཏེ་རྒྱ་གར་བྱང་ཕྱོགས་ལྡེ་ར་ལྡུན་བར་སྐྱོད་འཆར་ཡོད་པ་དང། ཁོང་གི་ལས་འགུལ་ཉིན་བཞི་བ་སྟེ་ཕྱི་ཚེས་གསུམ་གི་དགོང་མོ་སྦེང་ལོར་ལ་འབྱོར་ཡོད་པ་དང་ཕྱི་ཚེས་བཞི་ཉིན་གྱི་ཞོགས་པར་སྦེང་ལོར་ནས་ཧེ་དར་པ་ཏི་གི་ཕྱོགས་སུ་ཐོན་རྒྱུ་ཡིན་སྐོར་ཁོང་གིས་གསུངས་ཡོད། དེ་རིང་ད་ང་མར་ཐོན་འགྲོ་ཡ་རེད་ཨ་རེད་ལམ་ཁ་ལ་སོ་སོས་ཀྱི། ཡང་ཁོང་གིས་བོད་མི་ཚོས་གསུམ་བཅུའི་དུས་དྲན་ཁོ་ན་ཙམ་མིན་པར་བོད་དེ་ནམ་ཡང་བརྗེད་མི་རུང་བའི

ཁོང་གི་ལྕགས་རྟ་གི་ཐོག་རྒྱ་གར་དང་བོད་གཉིས་ཀྱི་རྒྱལ་དར་ཕྱར་ཡོད་པ་མ་ཟད། ད་དུང་བོད་ནམ་ཡང་མ་བརྗེད་ཅེས་དང། བོད་རང་དབང། རྒྱ་གར་ལ་ཐུགས་རྗེ་ཆེ་སོགས་ཀྱི་བརྗོད་ཚིག་སོགས་སྦྱར་ཡོད་འདུག་ལ། ལམ་བར་དུ་བོད་མི་ལས་གཞན་རྒྱ་གར་བ་མི་ཉུང་བ་ཞིག་གིས་དོ་སྣང་ཆེན་པོས་རྒྱབ་སྐྱོར་གྱི་རྣམ་འགྱུར་བསྟན་ཡོད་འདུག། ད་ལོའི་ཕྱི་ཟླ་བཅུ་བ་ནས་བཅུ་གཅིག་པའི་ནང་ཟླ་བ་གཅིག་ལྷག་གི་ཟླ་བ་གཅིག་ལྷག་གི་རིང་ཁོང་གིས་བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་བར་བོད་དོན་ཆེད་ལྕགས་རྟ་བསྐོར་སྐྱོད་ཀྱི་ལས་འགུལ་ཐེངས་དང་པོ་དེ་སྤེལ་བའི་རྗེས་ད་ལྟ་ཐེངས་གཉིས་པ་དེ་སྤེལ་བཞིན་ཡོད་ཅིང། ཉིས་སྟོང་ཉེར་བཞི་ལོ་ཚེས་པའི་རྗེས་ཏེ་བོད་ཀྱི་ལོ་གསར་སྔོན་ལ་ལས་འགུལ་འདི་མཇུག་སྒྲིལ་ཐུབ་པ་བྱ་རྒྱུའི་འཆར་གཞི་ཡོད་འདུག། ལོ་ན་དྲུག་ཅུ་རེ་གསུམ་ལ་ཕེབས་པའི་འཇམ་དབྱངས་བསྟན་འཛིན་ལགས་ཀྱིས་ལོ་དྲུག་ཅུ་རེ་ལྔ་མ་སོན་བར་དུ་མུ་མཐུད་བོད་དོན་ལས་འགུལ་སྤེལ་རྒྱུའི་འཆར་གཞི་ཡོད་འདུག་ལ། ཁོང་རྡེ་ར་རྡུན་བདེ་སྐྱིད་གླིང་བོད་མིའི་གཞིས་ཆགས་དུ་བཅའ་བཞུགས་གནང་ཡོད་པ་དང་ནམ་རྒྱུན་གྱོན་ཆས་སོགས་ཀྱི་ཚོང་ལས་གཉེར་བཞིན་ཡོད་འདུག། ཧོང་ཀོང་གི་དམངས་གཙོ་དོན་གཉེར་བ་ཞིག་གཞུང་གི་གནོན་ཤུགས་འོག་སྡོད་མ་ཐུབ་པར་ཧོང་ཀོང་དང་ཁ་བྲལ་ཏེ་ཁེ་ན་ཌ་གི་ནང་འབྱོར་ཡོད་འདུག་རོས་ཏེར་གསར་ལས་ཁང་གིས་ཕྱི་ཚེས་བཞི་ཉིན་གནས་ཚུལ་སྤེལ་དོན་ལྟར་ན། རྒྱ་ནག་གཞུང་གིས་ཧོང་ཀོང་ཐོག་ལག་བསྟར་བྱས་པའི་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ཟེར་བའི་དྲག་གནོན་འོག་ཧོང་ཀོང་གི་དམངས་གཙོ་དོན་གཉེར་བའི་གྲས་ད་ལྟ་ལོ་ཉི་ཤུ་རྩ་བདུན་ཡིན་པའི་ཨ་གི་ནེ་སི་ཀྲུའུ་འདས་པའི་ལོ་གཉིས་ཀྱི་རིང་ཁུ་སིམ་ངང་བསྡད་པའི་རྗེས་གཟའ་ཉི་མའི་ཉིན་ཁོ་མོས་སྤྱི་ཚོགས་དྲ་ལམ Instagram ཐོག་ད་ལྟ་ཁོང་ཧོང་ཀོང་དང་ཁ་བྲལ་ཏེ་ཁེ་ན་ཌར་སློབ་སྦྱོང་དུ་འབྱོར་ཡོད་ཅེས་བརྗོད་ཡོད་པ་རེད། ཉིས་སྟོང་ཉི་ཤུ་ལོར་རྒྱ་ནག་གཞུང་གིས་ཧོང་ཀོང་ནང་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ཟེར་བ་ལག་བསྟར་བྱས་ནས་ཧོང་ཀོང་གི་དམངས་གཙོའི་ལས་འགུལ་བ་མང་པོ་ཞིག་ལ་རྡུང་རྡེག་ཕོག་ནས་འཛིན་བཟུང་བཙོན་འཇུག་དང་ཁྲིམས་ཆད་བཅད་ཡོད་པ་ལྟར་ཧོང་ཀོང་གི་གཞོན་སྐྱེས་དམངས་གཙོ་དོན་གཉེར་བ་ཨ་གི་ནེ་སི་ཀྲུའུ་སོགས་ཀྱིས་ཉིས་སྟོང་བཅུ་དྲུག་ལོར་བཙུགས་པའི་ཌེ་མོ་སིས་ཊོ་ཞེས་པའི་ཧོང་ཀོང་གི་དམངས་གཙོ་དོན་གཉེར་བའི་ཚོགས་པ་དེ་ཡང་མེད་པར་བཟོས་ཡོད་འདུག་ལ་ཨ་གི་ནེ་སི་ཀྲུའུ་ཉིས་སྟོང་ཉི་ཤུ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་ཆོག་མཆན་མེད་པར་འདུ་འཛོམས་བྱས་པའི་ནག་ཉེས་འོག་ཟླ་བ་བདུན་ལ་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་དང་ཉིས་སྟོང་ཉེར་གཅིག་ལོའི་ཕྱི་ཟླ་དྲུག་པའི་ནང་ཁོ་མོས་ཧོང་ཀོང་ས་གནས་གཞུང་གིས་འཛིན་བཟུང་བྱས་པའི་སྔ་ཕྱིའི་གནས་ཚུལ་ཕྱི་བསྒྲགས་བྱས་པའི་རྗེས་གོ་རྒྱུ་གྲགས་རྒྱུ་མེད་པར་གྱུར་ཡོད་ཀྱང་གཟའ་ཉི་མའི་ཉིན་ཁོ་མོས Instagram དྲ་ལམ་དུ་གནས་ཚུལ་སྤེལ་བའི་ནང་ཁོ་མོ་གློད་གྲོལ་ཐོབ་པའི་རྗེས་སུ་ཡང་དུས་ཚོད་ངེས་ཅན་ཞིག་གི་རིང་ཉེན་རྟོག་ལས་ཁུངས་ལ་ཐོ་འགོད་བྱེད་དགོས་པ་སོགས་ཀྱི་གནོན་ཤུགས་འོག་སེམས་ལ་དཀའ་ངལ་ཆེན་པོ་འཕྲད་ཡོད་པ་དང་སྨན་པས་ཀྱང་ཁོ་མོར་སེམས་ཁམས་ཀྱི་ནད་ཡོད་པར་ངོས་འཛིན་བྱས་ཡོད་པའི་སྐོར་སོགས་བཀོད་འདུག་ལ་ཁོ་མོ་ད་ལོའི་ཕྱི་ཟླ་དགུ་པར་ཁེ་ན་ཌ་གི་ནང་འབྱོར་ཡོད་འདུག། གསན་མཁན་རྣམ་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་སུ་འབོད་པའི་གཞིས་ཀ་རྩེ་ས་ཁུལ་དུ་བོད་ཀྱི་གྲོང་ཚོ་ཁག་གཅིག་གནས་སྤོར་བྱེད་ཀྱི་ཡོད་པའི་གནས་ཚུལ་སྐོར་གྱི་ཐོག་གི་འབྲེལ་ཡོད་དཔྱད་བརྗོད་པར་བཅར་འདྲི་དང་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང། རྒྱ་ནག་གིས་བོད་ལ་རང་སྐྱོང་ལྗོངས་སུ་འབོད་པའི། གཞིས་ཀ་རྩེའི་ས་ཁུལ་དུ། བོད་ཀྱི་གྲོང་ཚོ་ཁག་ཅིག་གནས་སྤོར་བྱས་ཡོད་པ་རེད། རྒྱ་ནག་གཞུང་གིས་གཞིས་ཀ་རྩེའི་མངའ་ཁུལ་གྱི་འཇིགས་སྐྱོབ་དང་རྒྱ་མཚོ་ལ། བཟང་བཟང་བཅས་འབྲོག་སྡེ་གསུམ། ས་བབ་དམའ་ས་དང་སྟབས་བདེ་སར་གནས་སྤོར་བྱས་ཡོད་ལུགས་སྒྲོག་པ་རེད། རྒྱ་ནག་གཞུང་གིས་བོད་ནང་གི་རོང་འབྲོག་མང་པོ་གནས་སྤོར་བྱེད་བཞིན་པའི་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་པ་ལྟར། ཟླ་འདིའི་ཕྱི་ཚེས་གཅིག་ཉིན། རྒྱ་ནག་ཉིན་རེའི་ཚགས་པར་ཁང་གིས། བོད་རང་སྐྱོང་ལྗོངས་ཟེར་བའི་ནང་གི། ལྷ་རྩེ་རྫོང་འཇིགས་སྐྱོབ་གྲོང་ཚོའི། ཁྱིམ་ཚང་སུམ་ཅུ་སོ་བདུན་དང། མི་གྲངས་བརྒྱ་དང་བཞི་བཅུ་ཞེ་གསུམ་གནས་སྤོར་བྱས་ཏེ། ས་བབ་དམའ་ས་དང། སྤྱི་ཚོགས་འབྲེལ་འདྲིས་སྟབས་བདེ་བ། མ་འོངས་པར་འཚོ་བ་ཡར་རྒྱས་འགྲོ་ཐུབ་པའི་སྐོར་བསྒྲགས་ཡོད་པ་ལས་ཞིབ་ཕྲའི་གནས་ཚུལ་བཀོད་མེད་པ་རེད། རྒྱ་ནག་གཞུང་གི་གནས་ཚུལ་ནང་དུ། ལྷ་རྩེ་རྫོང་གི་འཇིགས་སྐྱོབ་གྲོང་པའི། མི་དམངས་གནས་སྤོར་བྱེད་པའི་ལས་གཞི་དེ་ནི། སྤྱི་ལོ་ཉིས་སྟོང་བཅུ་དྲུག་ལོར་དངོས་སུ་འགོ་འཛུགས་བྱས་ཡོད་ཅིང། གནས་སྤོར་བྱེད་ཐེངས་དང་པོར་ཁྱིམ་ཚང་དྲུག་ཅུ་རེ་ལྔ་ལྷག་གནས་སྤོར་བྱས་ཡོད་པ་དང་གཞིས་གྲོང་གསར་པ་དེ་ནི་རྒྱ་མཚོ་ལས་མཐོ་ཚད། སྨིད་བཞི་སྟོང་བཅུ་གཉིས་མཚམས་སུ་ཆགས་ཡོད་པ་དང་དེའི་ནང་དུ་ཆུ་དང་གློག། འགྲིམ་འགྲུལ། འཛུགས་སྐྲུན་སོགས་ཡར་རྒྱས་གཏོང་བཞིན་ཡོད་པ་དང། ཐེངས་འདིའི་ཡུལ་མི་གནས་སྤོར་བྱེད་ཆེད་དུ་རྒྱ་ནག་ཧྲང་ཧའེ་རོགས་ཚོགས་ཤིག་གིས་མཐུན་འགྱུར་བྱེད་བཞིན་ཡོད་ལུགས་བཤད་ཡོད་པ་རེད། གནས་ཚུལ་དེའི་སྐོར་ནས། བོད་དང་རྒྱ་ནག་གི་གནད་དོན་ལ་དབྱེ་ཞིབ་པ་གྲོང་གསར་ཀུན་དགའ་བཀྲ་ཤིས་ལགས་སུ་བཅར་འདྲི་བྱེད་སྐབས་ཁོང་གིས་རང་གི་དགོངས་ཚུལ་གསུངས་དོན། བཀྲ་ཤིས་བདེ་ལེགས་ད་ད་འདི་ཁྱེད་རང་གིས་བཀའ་འདྲི་གནང་མི་ཤེས་གསུངས་རེད། ད་རྒྱ་ནག་གཞུང་གིས་བོད་ནང་ལ་ཡ་གཅིག་གྲོང་ཚོ་གསར་པ་བཙུགས་ཡ། སྲང་ལམ་གསར་པ་བཙུགས་ཡ། ད་ས་ཆ་ཁག་མང་པོ་ཅིག་གི་མིང་བརྗེ་བ་རྒྱག་ཡ་ད་འདི་འདྲའི་སྣ་ཚོགས་ཅིག་ཁོ་ཚོས་བྱེད་ཀྱི་ཡོད་རེད། ད་ཡིན་ན་ཡང་ང་རང་བོད་ཀྱི་གནད་དོན་ལ་དབྱེ་ཞིབ་བྱེད་མཁན་ཞིག་ཡིན་པའི་ཆ་ནས་ཕར་བལྟས་བསྡད་པ་ཡིན་ན། དེའི་དམིགས་ཡུལ་གཙོ་བོ་དེ

དཔེར་ན་ད་ལྟ་ཁོང་ཚོས་གྲོང་ཚོ་ཉི་ཤུ་རྩ་བདུན་བཙུགས་ཡོད་རེད་ཟེར་ཏེ་ཉི་ཤུ་རྩ་བདུན་ཐོ་ཚང་མ་དེ་ནང་ལ་བཏོན་ཡོད་རེད་འདི་ཚང་མ་ལོག་སྟེ་ད་དང་དེ་ལགས་ཟེར། ག་རེ་ཟེར་འདི་གཡས་གཡོན་རྐྱང་རྐྱང་རེད་དཔེར་ན། འདི་རྒྱལ་སྤྱིའི་སྲང་ལམ་ཟེར་ཡ་འདྲ་བོ་ཀརྨ་ཀུན་བཟང་སྲང་ལམ་ཟེར་ཡ་འདྲ་བོ་དོག་སྡེ་ལམ་ཟེར་ཡ་འདྲ་བོ་ཨོ་ད་དེ་འདི་ལ་ཡང་ནམ་རྒྱུན་མེད་པའི་གྲོང་ཚོ་འདི་བཙུགས་ཡོད་འདུག་གྲོང་ཚོ་གསར་པ་བཟོས་འདུག་འདིའི་ནང་ལ་ཡང་ག་རེ་ཟེར་ན་ཁང་པ་གསར་པ་དང་ཅ་ལག་གསར་པ་གི་སྐད་ཆ་མ་རེད། ནམ་རྒྱུན་གྱི་འཛིན་སྐྱོང་བྱེད་སྟངས་འདི་དཔེར་ན། གྲོང་སྡེ་ཨའི་ནང་ལ་ནམ་རྒྱུན་ས་ཁུལ་གསུམ་ཡོད་ན། ད་གྲོང་སྡེ་ཨའི་ནང་ལ་ཡང་ས་ཁུལ་མང་རུ་བཏང་ཡག་འདྲ་བོ་དེ་འདྲ་ད། ཡང་མེད་ན་ས་ཁུལ་ཉུང་རུ་བཏང་ཡག་དེ་འདྲ་བྱས་ནས་ཨ་ནི་འཛིན་སྐྱོང་འདི་སྟབས་བདེ་བ་ཟེར་ཁག་བྱས་མ་གཏོགས་དོན་དག་སྙིང་པོ་ལ་ཡང་ཨ་ནི་དམ་དྲག་བྱེད་ཡག་དེ་ཤུགས་ཆེ་རུ་བཏང་གི་ཡོག་རེད་བསམ་ད་ང་རའི་ཕར་ཧོབ་ཏེ་གནས་ཚུལ་དེ་ག་རང་ལ་བལྟས་པ་ཡིན་ན་དེ་འདྲ་ཅིག་མཐོང་གི་ཡོད་དེ་མི་གཞན་ཤེས་རྒྱ་ཆེན་པོ་རེད་འདི་ངེད་ཀྱིས་ཞུ་ཐུབ་མི་འདུག་ཐུགས་རྗེ་གནང། བོད་ཀྱི་གྲོང་ཚོ་གནས་སྤོར་བྱེད་བཞིན་པའི་ལས་དོན་དེ་ནི་དབུས་གཙང་ཁུལ་ཙམ་མིན་པར། བོད་ས་ཡོངས་སུ་ལག་བསྟར་བྱེད་བཞིན་པའི་ལས་གཞི་ཞིག་ཡིན་ལ། གསར་འགྱུར་བརྒྱུད་ལམ་ཁག་དང་འགྲོ་བ་མིའི་ཐོབ་ཐང་རྩ་འཛུགས་གཞན་ས་གནས་རང་གི་མི་དམངས་ཀྱིས་འགྲེལ་བརྗོད་བྱས་པའི་བདེན་དཔང་བཅས་ལས་ཤེས་ཐུབ་པ་ནི། དེ་ནི་རྒྱ་ནག་གཞུང་གིས་བོད་མི་མང་ཚོགས་ལ་འདོད་པ་མེད་བཞིན་དུ་བཙན་ཤེད་ཀྱིས་གནས་སྤོར་བྱ་རུ་འཇུག་གིན་ཡོད་པ་དང། རྒྱ་གཞུང་གི་ལས་གཞི་དེས་བོད་ཀྱི་ལོ་ངོ་སྟོང་ཕྲག་རིང་གི་སྲོལ་རྒྱུན་གྱི་འཚོ་བར་གཏོར་བརླག་བཏང་ནས་མཐར་བོད་ཀྱི་རིག་གནས་དང་ཡུལ་སྲོལ་གོམས་གཤིས་སྐད་ཡིག་ཚུན་ཆད་མེད་པར་གཏོང་རྒྱུར་དམིགས་པ་ཞིག་ཡིན་པ་དང་ལས་གཞི་དེས་རྒྱ་ནག་གིས་བོད་མིར་དམ་དྲག་བྱེད་པའི་ལས་དོན་སྟབས་བདེ་རུ་གཏོང་ཐབས་ཤིག་ཀྱང་ཡིན་པའི་སྐོར་འགྲེལ་བརྗོད་གནང་བ་རེད།
གསན་མཁན་རྣམ་པ་ཚོ། ད་དེ་རིང་གི་བོད་ཁ་བ་ཅན་ཞེས་པའི་ལེ་ཚན་འདིའི་ནང་དུ། འབྲས་སྤུངས་སྒོ་མང་གྲྭ་ཚང་གི་ཨ་མདོ་མཁན་ཆེན་དགེ་འདུན་རྒྱ་མཚོ་ལགས་ཀྱི་རྣམ་ཐར་ལས་དགའ་ལྡན་ཕོ་བྲང་གཞུང་དང་འབྲེལ་ཡོད་ཀྱི་ལོ་རྒྱུས་ཁག་ཅིག་བསོད་ནམས་ཚེ་རིང་གིས་ཕྱོགས་བསྒྲིགས་ཀྱིས་མཚམས་སྦྱོར་གནང་བར།
གསན་རོགས་གནང། ལོ་གཉིས་ཙམ་གྱི་གོང་ལ་ཨ་མདོ་རེབ་གོང་ནས་སྤྲུལ་སྐུ་ཞིག་དགོངས་པ་རྫོགས། ཁོང་གི་མཚན་ལ་ས་གནས་ཀྱི་མི་ཚོས་ཨ་ལགས་མཁན་ཆེན་ཚང་ཞེས་འབོད། ཁོང་དགོངས་པ་རྫོགས་པའི་སྐོར་ནི་རེབ་གོང་ས་ཁུལ་ཙམ་མ་གཏོགས་བོད་ཕྱི་ནང་གང་དུའང་དེ་ཙམ་ཁྱབ་སྤེལ་བྱུང་མེད་པ་རེད། རྒྱུ་མཚན་ནི་འདིའི་སྐོར་གྱི་གནས་ཚུལ་སྤྱི་ཚོགས་འབྲེལ་མཐུད་དྲ་རྒྱ་སོགས་སུ་སྔོག་བཤེར་ཤིག་བྱས་ཚེ་ཁོང་དགོངས་པ་རྫོགས་པའི་སྐོར་རྙེད་རྒྱུ་མི་འདུག། ཡིན་ནའང་ཨ་ལགས་འདི་ནི་མཁན་ཆེན་བསྡུས་རྭ་རྩོམ་མཁན་མཁན་ཆེན་དགེ་འདུན་རྒྱ་མཚོ་ཚང་གི་སྐུ་ཕྲེང་བདུན་པ་རེད་ཅེས་བཤད་ཚེ་ཨ་ལགས་འདིའི་སྐོར་ཤེས་མཁན་ཇེ་མང་དུ་འགྲོ་སྲིད། མཁན་ཆེན་བསྡུས་རྭ་ནི་བོད་མདོ་དབུས་ཁམས་གསུམ་དུ་སྐད་གྲགས་ཆེ་བའི་བསྡུས་རྭ་གི་སྐོར་གྱི་དཔེ་ཆ་ཞིག་ཡིན་ཞིང་གཅིག་དགུ་བརྒྱད་ཅུ་གྱ་བརྒྱད་ཀྱི་ལོར་མཚོ་སྔོན་མི་རིགས་དཔེ་སྐྲུན་ཁང་གིས་དཔེ་ཆ་མགོ་ཚེམ་གྱི་གཟུགས་སུ་དཔར་སྐྲུན་བྱས་ཡོད། དཔེ་ཆ་དེའི་མིང་ཆེ་བར་བསྡུས་གྲྭ་གི་ལེགས་བཤད་གྲངས་མེད་སྐལ་བཟང་གི་བློ་གྲོས་ཀྱི་པད་ཚལ་བཞད་པའི་ལུང་རིགས་ཀྱི་ཉི་མ་ཞེས་ཟེར། མཚོ་སྔོན་དཔེ་སྐྲུན་ཁང་དང་རྒྱ་གར་འཕགས་པའི་ཡུལ་ནས་བསྒྲིགས་པའི་ཆོས་སྡེ་ཆེན་པོ་དཔལ་ལྡན་འབྲས་སྤུངས་བཀྲ་ཤིས་སྒོ་མང་གྲྭ་ཚང་གི་ཆོས་འབྱུང་ཆོས་དུང་གཡས་སུ་འཁྱིལ་བའི་སྒྲ་དབྱངས་བཅས་ཀྱིས་མཁན་ཆེན་དགེ་འདུན་རྒྱ་མཚོ་ཚང་གི་རྣམ་ཐར་ཐུང་ངུ་རེ་ངོ་སྤྲོད་བྱས་ཡོད། ཡིན་ནའང་རྣམ་ཐར་དེ་དག་ནི་ཧ་ཅང་བསྡུས་དྲགས་ནས་ང་ཚོས་མཁན་ཆེན་དགེ་འདུན་རྒྱ་མཚོ་ཚང་གི་སྐུ་ཚེ་གི་ལོ་རྒྱུས་ཀྱི་ཟུར་ཙམ་ལས་ཤེས་མི་ཐུབ། མཁན་ཆེན་དགེ་འདུན་རྒྱ་མཚོ་ཚང་ནི་དགུང་ལོ་ཉེར་དྲུག་གི་ཐོག་ནས་སྟོད་དབུས་གཙང་ལ་ཕེབས་ཏེ་དེར་ཁྱོན་བསྡོམས་མི་ལོ་ཉི་ཤུ་རྩ་བརྒྱད་ཙམ་བཞུགས་ཡོད་ཅིང། ལོ་ངོ་དེ་དག་གི་རིང་ལ་ཁོང་གིས་སོག་པོ་ལྷ་བཟང་ཧན་གྱི་ཉམས་རྒུད་དང་ཇུན་གར་གྱི་དམག་དཔུང་གི་བཙན་འཛུལ། མན་ཇུ་གོང་མ་གི་དམག་དཔུང་བོད་དུ་ཡོང་བ་བཅས་བོད་ཀྱི་ལོ་རྒྱུས་ཐོག་གི་ཆབ་སྲིད་ཀྱི་དུས་འགྱུར་ཆེན་པོ་གསུམ་དངོས་སུ་མཐོང་ཐོས་བྱུང་ཡོད་པ་མ་ཟད་ད་དུང་ཁོང་སྐུ་དངོས་ཀྱིས་རྒྱལ་པོ་ལྷ་བཟང་ཧན་དང་ཇུན་གར་གི་དམག་དཔོན་དབུས་སྡེ་པ་གཞུང་གི་བཀའ་བློན་རྣམ་པ་ཚོ་དང་མཉམ་དུ་བོད་ཀྱི་བསྟན་པ་ཆབ་སྲིད་ཀྱི་ལས་དོན་ཡང་མཛད་ཡོད། ཡིན་ནའང་ལོ་རྒྱུས་འདི་དག་ད་སྔ་ཡོངས་གྲགས་ཀྱི་གནས་ཚུལ་ཞིག་ཏུ་འགྱུར་ཐུབ་མེད་ཅིང་ཉེ་ཆར་དགོངས་པ་རྫོགས་པའི་མཁན་ཆེན་སྐུ་འཕྲེང་བདུན་པ་བློ་བཟང་ཡོན་ཏན་མཆོག་གི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་མཁན་ཆེན་སྐུ་འཕྲེང་རིམ་བྱོན་གྱི་གསུང་འབུམ་ཆ་ཚང་བ་ཞིག་ཕྱོགས་བསྒྲིགས་བྱས་ཏེ་ཉིས་སྟོང་བཅུ་བདུན་གྱི་ལོར་མཚོ་སྔོན་མི་རིགས་དཔེ་སྐྲུན་ཁང་གིས་དཔེ་སྐྲུན་བྱས་ཡོད། གསུང་འབུམ་དེ་དག་གི་ཁྲོད་དུ་ཤོག་གྲངས་བདུན་བརྒྱ་མ་ཟིན་ཙམ་གྱི་མཁན་ཆེན་དགེ་འདུན་རྒྱ་མཚོ་ཚང་གི་རྣམ་ཐར་ཞིག་ཀྱང་དཔེ་སྐྲུན་བྱས་ཡོད་ཅིང་ང་ཚོས་རྣམ་ཐར་དེ་བརྒྱུད་ནས་གོང་དུ་བཤད་པའི་ལོ་རྒྱུས་ཀྱི་དོན་རྐྱེན་དེ་དག་དང་འབྲེལ་བའི་མཁན་ཆེན་དགེ་འདུན་རྒྱ་མཚོ་གི་སྐོར་མང་ཙམ་ཤེས་ཐུབ། རྣམ་ཐར་དེ་ནི་བདེ་ཆེན་པཎྜི་ཏ་ངག་དབང་འཇམ་དབྱངས་དཔལ་ལྡན་གྱིས་བརྩམས་ཤིང་རེབ་གོང་དར་ཞིང་དགོན་པ་གི་དགེ་སློང་གྲགས་པ་བཤད་སྒྲུབ་ལགས་ཀྱིས་བསྡུ་སྒྲིག་བྱས་ཏེ་ལོ་ཁ་ཤས་ཀྱི་གོང་ལ་དཔེ་སྐྲུན་བྱས་པ་ཞིག་རེད། དེ་ཙམ་མ་ཟད་གསུང་འབུམ་དཔེ་སྐྲུན་བྱས་པའི་གནས་ཚུལ་དེ་ས་གནས་ཀྱི་གསར་འགྱུར་ལས་ཁུངས་ཀྱིས་དོ་སྣང་བྱས་ཏེ་གསར་འགྱུར་ཡང་སྤེལ་ཡོད། ཡིན་ནའང་དེ་ནི་གསུང་འབུམ་ཞིག་དཔེ་སྐྲུན་བྱས་སོང་ཞེས་དཔེ་སྐྲུན་བྱས་པའི་གནས་ཚུལ་དེ་གཙོ་བོར་བཟུང་ཡོད་པ་མ་གཏོགས་ཨ་མདོ་རེབ་གོང་གི་གྲྭ་བ་ཞིག་གིས་དུས་རབས་བཅོ་བརྒྱད་པ་གི་ནང་དུ་དབུས་གཞུང་དགའ་ལྡན་ཕོ་བྲང་གི་ཆབ་སྲིད་ཀྱི་དུས་འགྱུར་ཆེན་པོ་གསུམ་ཇི་ལྟར་མིག་མཐོང་ལག་ཟིན་བྱུང་བའི་སྐོར་ཟུར་ཙམ་ཡང་མི་གསལ། སྟོད་དབུས་གཙང་དུ་བཞུགས་པའི་རིང་གི་ལོ་རྒྱུས་དེ་ཞིབ་དཔྱད་ཚགས་སུ་བཏང་བ་ཡིན་ན་རིམ་པ་དང་པོ་ནི་ཁོང་དང་རྒྱལ་བོ་ལྷ་བཟང་ཧན་གཉིས་ཀྱི་འབྲེལ་བ་གི་སྐོར་རེད། འདིའི་སྐོར་ལ་ཁོང་གི་རྣམ་ཐར་དུ་འདི་འདྲ་ཞིག་བཤད་ཡོད། སྐབས་ཤིག། ཆོས་རྒྱལ་ཆེན་པོ་ལྷ་བཟང་ཧན་ལྷོ་འབྲུག་བར་དམག་ལ་ཕེབས་ནས་སླར་དབུས་སུ་ཆིབས་བསྒྱུར་གནང་བའི་སྐབས་སུ་སེར་འབྲས་ལ་སོགས་པའི་བླ་མ་རྣམས་དང་ལས་བྱེད་གཙོ་བོ་རྣམས་ཆིབས་བསུར་སོང་ནས་སྙེ་ཐང་དུ་རྒྱལ་བོ་དང་མཇལ་འཛོམས་མཛད་པའི་ཚེ། རྒྱལ་བོ་གི་བཀའ་ལྟར། འབྲས་སྤུངས་སྒོ་མང་གི་བླ་མ་བསོད་ནམས་རྒྱལ་མཚན་དང་སེ་ར་གི་བླ་མ་རྣམས་ལ་ཆོས་ཀྱི་རྩོད་པ་རྒྱག་ཏུ་བཅུག། ལྷ་སར་སླེབས་རྗེས་ཀྱང་རྒྱལ་བོ་ལྷ་བཟང་གིས་མུ་མཐུད་ནས་འབྲས་སྤུངས་དང་སེ་ར་གཉིས་ཀྱི་དགེ་བཤེས་དང་བླ་མ་ཚོའི་བར་ལ་ཆོས་རྩོད་རྒྱག་ཏུ་བཅུག་པར། ཐེངས་ཤིག་འབྲས་སྤུངས་ནས་བླ་མ་བསོད་ནམས་རྒྱལ་མཚན་གྱིས་མཁན་ཆེན་དགེ་འདུན་རྒྱ་མཚོ་དང་མིའུ་ཐུང་དགེ་བཤེས་ཟེར་བ་གཉིས་ཁྲིད་ནས་ལྷ་སར་སོང་བ་དང་ལྷ་ས་ནས་ཁོང་རྣམ་པ་ཚོ་རྒྱལ་བོ་ལྷ་བཟང་ཧན་དང་མཉམ་དུ་སེ་ར་དགོན་པར་སོང་སྟེ་ཆོས་རྩོད་རྒྱག། རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་བསོད་ནམས་ཚེ་རིང་གིས་གཙོ་སྐྱོང་གནང་བཞིན་པའི་ཁ་བ་ཅན་ཞེས་པའི་ལེ་ཚན་དེ་ཡིན། ཞུ་ནས་རྣམ་པ་ཚོས་མུ་མཐུད་དུ་ལེ་ཚན་འདིར་ཉན་རོགས་གནང།
རྒྱལ་བོ་ལྷ་བཟང་ཧན་གྱིས་ལྷ་ས་གི་དགའ་ལྡན་ཁང་གསར་དུ་མཁན་ཆེན་དགེ་འདུན་རྒྱ་མཚོ་སོགས་འབྲས་སྤུངས་ཀྱི་བླ་མ་དང་དགེ་བཤེས་ཚོར་གསོལ་ཇ་སོགས་ཀྱི་བསྙེན་བཀུར་མཛད་ནས་གསུང་རྒྱུར། ད་རེས་སེ་ར་དགོན་པར་རབ་འབྱམས་པ་དང་ཞབས་དྲུང་ངམ་མཁན་ཆེན་དགེ་འདུན་རྒྱ་མཚོ་རྣམ་པ་གཉིས་ཀྱི་ཚོགས་ལངས་ལེགས་པོ་བྱུང། འདི་ལྟར་ལུང་རིགས་ཀྱི་སྒོ་ནས་བསྟན་པའི་གད་བདར་བྱས་པ་བཀའ་དྲིན་ཆེ་སོགས་ཐུགས་ཤིན་ཏུ་དགྱེས་པའི་བསྟོད་བསྔགས་དང་ཡི་རང་ཆེན་པོ་མཛད་པར་གསལ། སྐབས་དེར་མཁན་ཆེན་དགེ་འདུན་རྒྱ་མཚོ་གིས་དགེ་བཤེས་ལྷ་རམས་གཏོང་བར་གྲ་སྒྲིག་གིས་ལོ་དེའི་སྨོན་ལམ་ཆེན་མོར་ཡང་ཕེབས་མེད་ལ། རྒྱལ་བོ་ལྷ་བཟང་ཧན་དང་རྒྱལ་བོ་གི་སྐུ་གཞོགས་བཅས་ཀྱིས་བདག་རྐྱེན་དང་ཐུགས་བརྩེ་ཆེན་པོ་གནང་གི་ཡོད་པར་བརྟེན། རྒྱལ་སྲས་རིན་པོ་ཆེ་བློ་བཟང་ཉི་མ་གིས་མཁན་ཆེན་དགེ་འདུན་རྒྱ་མཚོ་ལ། དེང་སྐབས་རྒྱལ་བོ་ཆེན་པོས་ཀྱང་ཁྱེད་ལ་ཐུགས་མཉེས་པར་འདུག་པས་ཁྱེད་ཀྱིས་དགོན་ཁག་ཅིག་གི་བླ་མ་ཞུས་ན་རྒྱལ་བོས་དེ་ལ་བཀའ་འཁྲོལ་ཐོབ་ངེས་པ་འདུག་ཅེས་སོགས་ཁོང་ལ་ཡང་ཡང་གསུངས་འདུག་ཡིན་ནའང་མཁན་ཆེན་དགེ་འདུན་རྒྱ་མཚོ་གིས་སྨོན་ལམ་ཆེན་མོ་གི་གྲྭ་སྐོར་ལ་བློ་སེམས་གཏད་ནས་དགུང་ལོ་སོ་དྲུག་གི་སྟེང་དུ་རིགས་ལམ་སྨྲ་བའི་དགེ་འདུན་ཁྲི་ཕྲག་བརྒལ་བའི་དབུས་སུ་སྨོན་ལམ་གྲྭ་སྐོར་མཛད་དེ་ཀུན་གྱི་བསྟོད་བསྔགས་དང་རྗེས་སུ་ཡི་རངས་མཛད་པ་རེད། ཡིན་ནའང་སྨོན་ལམ་གྲྭ་སྐོར་མཛད་ནས་ལོ་གསུམ་ཙམ་འགོར་བ་ན་ལྷ་སར་ཆབ་སྲིད་ཀྱི་དུས་འགྱུར་ཆེན་པོ་ཞིག་བྱུང། དེ་ནི་ཇུན་སྒར་ཚེ་རིང་དོན་གྲུབ་ཀྱི་མི་སྣ་དང་དམག་ཆེན་རྣམས་ལྷ་སར་འབྱོར་ཏེ་ལྷ་བཟང་ཧན་དམར་གསོད་བཏང་ཞིང་དཔོན་ཁག་ཆེ་ཆུང་ཕལ་ཆེ་བ་དང་གྲུབ་མཐའ་སྣ་ཚོགས་ཀྱི་དགོན་སྡེ་མང་བོ་ལ་སྡེ་གཟར་བྱུང་བ་རེད། ཇུན་སྒར་གྱི་དམག་དཔོན་ཆེན་པོ་རྣམས་ཀྱིས་ལྷ་ས་གྱི་གཞུང་ས་དགའ་ལྡན་ཕོ་བྲང་གི་བླ་དཔོན་གཙོ་བོ་རྣམས་དང་ལས་འཛིན་གཙོ་བོ་རྣམས་ལ་བཤད་རྒྱུར། དབུས་གཙང་གི་ཕྱོགས་འདིར། དགོན་སྡེ་གྲྭ་ས་རྣམས་ཀྱི་བླ་མ་གི་བསྐོ་འཇོག་གི་སྐབས་སུ། གྲྭ་བ་ཆེ་ཆུང་གི་བབ་དང་བསྟུན་པའི་བླ་མ་ཡོན་ཏན་ཆེ་བ། ཐུགས་རབ་དང་རྣམ་དཔྱོད་གང་གིས་ཀྱང་ཕན་ཐོགས་པ་རེ་བསྐོ་དགོས་རྒྱུར། དེ་ལྟར་མི་བྱེད་པར། ཁྱོད་ཚོས་ངོ་ཆེན་དང་ངོ་རྒྱུད་རྐྱང་བ་དང་ཆེ་བཀའ་ལ་བརྟེན་ནས་བསྐོ་བའི་སྲོལ་ཞིག་དར་ཡོད་འདུག་པ་འདི། བསྟན་པའི་ལ་རྒྱ་ལའང་ཤིན་ཏུ་གནོད་ཚབས་ཆེ་བར་འདུག་པས་དེང་ཕྱིན་ཆད་དེ་ལྟར་མི་བྱེད་པར་གྲྭ་ས་རྣམས་ནས་དགེ་བཤེས་ཐམས་ཅད་བསྡུས་ཏེ་རྩོད་པ་སོགས་བྱེད་དུ་བཅུག་སྟེ་སུ་ཡོན་ཏན་ཆེ་བ་རྣམས་བབས་དང་བསྟུན་ནས་དགོན་སྡེ་ཆེ་ཆུང་རྣམས་ཀྱི་བླ་མར་བསྐོ་དགོས། སྔར་བསྐོས་ཟིན་པའི་ཡོན་ཏན་མེད་པ་ཚོས་བླ་མ་བྱེད་མཚམས་འཇོག་དགོས། བླ་མ་རེ་རེ་གིས་གདན་ས་མང་བོ་བདག་བྱས་པ་ཚོ་ཡང་རེ་རེ་མ་གཏོགས་མང་བོ་ལ་བདག་བྱས་ནས་སྡོད་ས་མེད་ཅེས་བསྒྲགས་པ་རེད་ཟེར། དེ་ནས་གཅིག་སྟོང་བདུན་བརྒྱ་བཅོ་བརྒྱད་ལོ་གི་སྨོན་ལམ་ཆེན་མོ་གི་རྗེས་སུ་སེ་འབྲས་དགེ་གསུམ་དང་རྒྱུད་སྟོད་སྨད་བཅས་ནས་དགེ་བཤེས་གྲགས་ཅན་ཁག་ཅིག་ལྷ་སར་རྩོད་པ་བྱེད་དུ་ཡོང་དགོས་པའི་བཀའ་ཕབ་པ་དང། རྩོད་པ་བྱེད་སྐབས་དེའི་དཔང་བོ་ལ། དགའ་ལྡན་ཁྲི་རིན་པོ་ཆེ་ཅོ་ནེ་བ་དང་སེ་འབྲས་དགེ་གསུམ་ནས་བླ་མ་རྣམས་གདན་འདྲེན་བྱས། སྐབས་དེར། མཁན་ཆེན་དགེ་འདུན་རྒྱ་མཚོ་ཚང་ཡང་འབྲས་སྤུངས་སྒོ་མང་གྲྭ་ཚང་གི་དགེ་བཤེས་ལྷ་རམས་པ་ཡིན་པས་ལྷ་སར་རྩོད་པ་ལ་ཕེབས། རྩོད་པ་རབ་དང་རིམ་པ་བགྱིས་པའི་ཐ་མར། དགའ་ལྡན་གསེར་ཁྲི་རིན་པོ་ཆེ་ཅོ་ནེ་བ་དང་སེ་འབྲས་དགེ་གསུམ་གྱི་བླ་མ་རྣམས་ཀྱིས་རྒྱལ་ཕམ་འབྱེད་པའི་བཀའ་བགྲོས་མཛད་པ་ན་དགའ་ལྡན་གསེར་ཁྲི་རིན་པོ་ཆེ་གིས་གསུང་རྒྱུར། ཀླུ་འབུམ་ཞབས་དྲུང་རིན་པོ་ཆེའམ་མཁན་ཆེན་དགེ་འདུན་རྒྱ་མཚོ་ནི་ཐམས་ཅད་ལས་གོང་དུ་ཕུད་འདུག་པ་ལ་ངེད་ཚོས་ཀྱང་དེ་བཞིན་དུ་གོང་ཕུད་བྱེད་དགོས་པ་གཞིར་བཞག་གནང་བྱུང་བར། བླ་མ་ཐམས་ཅད་ཀྱང་ཁ་འཆམ་ནས། མཁན་ཆེན་དགེ་འདུན་རྒྱ་མཚོ་ནི་སྐབས་དེའི་རྩོད་པ་ཐམས་ཅད་ཀྱི་ཕྱོགས་ལས་རྒྱལ་བའི་མཁས་པའི་དབང་པོ་མཆོག་ཏུ་མངའ་གསོལ་བ་རེད་ཞེས་བཤད་ཡོད། དེང་སང་གི་བཤད་སྟངས་ལྟར་ན་དེ་ནི་ཨང་ཀི་དང་པོ་བླངས་པ་རེད་ཅེས་པའི་དོན་རེད་ལ་དགེ་བཤེས་ཨང་ཀི་དང་པོ་བླངས་པ་ལ་བརྟེན་ནས་གཞུང་ས་དགའ་ལྡན་ཕོ་བྲང་གིས་ཁོང་ལ་མཁན་ཆེན་ཞེས་པའི་མཚན་གནས་ཇི་ལྟར་གནང་བའི་སྐོར་ལེ་ཚན་རྗེས་མའི་ནང་དུ་ངོ་སྤྲོད་བྱེད་རྒྱུ་ཡིན། ལན། ཚུལ་འདི་གོ་སྒྲིག་དང་རྒྱང་བསྒྲགས་བྱེད་མཁན་བསོད་ནམས་ཆགས་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་སླར་ཡང་མུ་མཐུད་ནས་ལེ་ཚན་འདིར་ཉན་རོགས་ཞུ། གསན་མཁན་རྣམ་པ་ཚོ། འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏན་དུ་རྟེན་གཞི་བྱས་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་དེའི་རྩོམ་སྒྲིག་འགན་འཁུར་བ